ཡང་གོང་ས་མཆོག་དགུང་གྲངས་བརྒྱད་ཅུ་གྱ་ལྔ་ལ་ཕེབས་པའི་གི་འཁྲུངས་སྐར་ལ་ཕེབས་རོགས་ཀྱི་ཁོ་རང་ལ་མགྲོན་ཤོག་འབྱོར་ཡོད་རུང། ཏོག་དབྱིབས་ནད་ཡམས་ཀྱི་ཤན་གྱིས་བཅར་ཐུབ་མེད་པ་གསུངས་ཡོད་པ་རེད། ཡོ་རོབ་གྲོས་ཚོགས་ཀྱིས་ད་བར་བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་ལ་གསུང་བཤད་གནང་གི་ཡོད་པ་འགྲེལ་བརྗོད་གནང་གི་ཡོད་པ་རེད། བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཡོ་རོབ་གྲོས་ཚོགས་སུ་ཆིབས་བསྒྱུར་གྱི་སྐབས་སུ་སྙན་གྲགས་ཅན་དང་བརྩི་བཀུར་འོས་པའི་གི་ཡོ་རོབ་གྲོས་ཚོགས་ཀྱི་གཙོ་འཛིན་མཆོག་དང་འཐུས་མི་ཚོར་མཇལ་མོལ་གྱི་གོ་སྐབས་བྱུང་བ་ལ་མགོན་པོ་གང་ཉིད་མཆོག་གིས་ཧ་ཅང་གི་གཟི་བརྗིད་དང་དགའ་ཚོར་བྱུང་བར་བཀའ་སློབ་སྩལ་གནང་ཡོད་པ་རེད། ད་གའ་ད་སྙན་གྲགས་ཅན་གྱི་ད་བརྩི་བཀུར་འོས་པའི་ཨེ་ནི་ཡོ་རོབ་པིན་གྲོས་ཚོགས་ཀྱི་ད་གའ་གཙོ་འཛིན་མཆོག་དང་ཨེ་ནི་ད་གའ་འཐུས་མི་རྣམ་པ་ལྷན་རྒྱས་ཚང་མར་བཀའ་ལས་ཞུ་ཡ་ལི་ཡ་ད་དེ་རིང་དེ་ཡང་བསྐྱར། མཇལ་ཡག་གོ་སྐབས་ད་ག། བཀའ་མོལ་ཞུ་ཡག་གོ་སྐབས་བྱུང་བ་དེ། ཧ་ཅང་གི་ད་ག་གཟི་བརྗིད་དང་དགའ་པོ་ཞེ་དྲགས་བྱུང་ཐུགས་རྗེ་ཆེ་ཞུ་ཡིན། ཡང་ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་མཆོག་དང་མཉམ་དུ་ཕེབས་པ་འབར་སིལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་ཀྱིས་ཀྱང། Hans Gerting ལགས་ནས་ཕྱི་ལོ་ཉིས་སྟོང་བརྒྱད་ཀྱི་ལོར་པེ་ཅིང་ཨོ་ལིམ་པིག་རྩེད་འགྲན་གྱི་སྐབས་སུ་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་སྟེ་བོད་ནང་གི་གནས་སྟངས་ལ་འགྱུར་བ་མ་བཏང་ན་ཡོ་རོབ་རྒྱལ་ཁབ་ཚོ་གིས་རྒྱ་ནག་གི་ནང་ལ་ཨོ་ལིམ་པིག་རྩེད་འགྲན་བཀག་འགོག་དགོས་པ་གསུངས་ཡོད་པའི་གི་སྐོར་འགྲེལ་བརྗོད་གནང་གི་ཡོད་པ་རེད།
ད་ལྟ་ང་ཚོ་པེ་ཅིང་ལ་ཨོ་ལིམ་པིག་བྱུང་བའི་སྐབས་ལ་ཡང་ང་ཚོ་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་བྱས་ཁོ་རང་གིས་བོད་ནང་གི་གནས་སྟངས་འདི་ལ་འགྱུར་བ་མེད་པ་ཡིན་ན་ཨ་ནི་ཡུ་རོབ་ཀྱི་རྒྱལ་ཁབ་དེ་ཚོ་པེ་ཅིང་གི་ཨོ་ལིམ་པིག་འདི་ལ Boycott གནང་དགོས་འདུག་གསུང་མཁན་ཤུགས་ཆེན་པོ་ཅིག་རེད་ཨ་ནི་དེ་ནས་བྱས་ནས་ད་ང་ཚོ་ལ་ག་དུས་ཡིན་པ་ཡིན་ནའི་བོད་ཀྱི་གནད་དོན་ཐོག་ཁོ་རང་རྒྱབ་སྐྱོར་མུ་མཐུད་ནས་གནང་མཁན་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་གིས་ད་ཐུགས་བརྩེ་བ་ཆེན་པོ་གནང་སའི་གི་མི་སྣ་ཅིག་ཆགས་བསྡད་ཡོད་རེད་ཨ་ནི།
ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་མཆོག་གིས་ཕྱི་ལོ་ཉིས་སྟོང་བདུན་ནས་ཉིས་སྟོང་དགུ་གི་བར་ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གནང་བའི་གི་སྐབས་སུ་གོང་ས་མཆོག་གྲོས་ཚོགས་སུ་གདན་ཞུས་ཀྱིས་བཀའ་སློབ་སྩལ་བ་སོགས་བཀའ་སློབ་སྩལ་བ་སོགས་ཡུན་རིང་ཐུགས་ཉེ་པོ་ཡི་གྲོགས་པོ་ཡིན་པ་རེད་འདུག

རྒྱ་ནག་སྲིད་དབང་སྒེར་གཅོད་ལམ་ལུགས་ཀྱིས་མི་མང་གི་བསམ་བློ་དང་ཆོས་ལུགས་ལ་གཏོར་བརླག་ཚབས་ཆེ་གཏོང་བཞིན་ཡོད་པ་ཞིག་ཡིན་སྐོར་གསུངས་ཡོད་པ་རེད། རྣམ་པ་ཚོས་ད་ལྟ་ཉན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། གསར་འགྱུར་མུ་མཐུད་དེ་ཉན་རོགས་ཨོ་སི་ཁྲི་ལི་ཡ་ཡི་ཕྱི་སྲིད་བློན་ཆེན་ཕེ་ནི་ཝང་ལ་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་དང་བོད་ནང་གི་གཏན་འཇགས་སློབ་གྲྭ་ཡི་བཙན་བཀའ་གཏོང་བ་སོགས་ཀྱི་སྐོར་ལ་གླེང་སློང་དགོས་པའི་གི་རེ་སྐུལ་ཞུས་ཡོད་འདུག་དེ་ཡང་ཨོ་སི་ཁྲི་ལི་ཡ་ཡི་ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པས་ཨོ་སི་ཁྲི་ལི་ཡ་ཡི་ཕྱི་སྲིད་བློན་ཆེན་ཡོངས་ཁྱབ་ཀྱི་རེས་འཁོར་བསྐྱར་ཞིབ་ཚོགས་འདུ་ཡི་ཐོག་ལ་བོད་དོན་སྐོར་གླེང་སློང་གནང་རོགས་ཞེས་འབོད་སྐུལ་ཞུས་ཡོད་འདུག། ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅུ་དྲུག་རེས་གཟའ་ཕུར་བུ་ཡི་ཉིན་ཨོ་སི་ཁྲི་ལི་ཡ་ཡི་ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ནས་ཨོ་སི་ཁྲི་ལི་ཡ་ཡི་ཕྱི་སྲིད་བློན་ཆེན་ཕེ་ནི་ཝང་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོ་ཡི་ནང་བྱུང་ངེས་ཡིན་པའི་བྱུང་ངེས་ཡིན་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་སྐོར་གྱི་ཡོངས་ཁྱབ་རེས་འཁོར་བསྐྱར་ཞིབ་ཚོགས་འདུ་ཡི་ཐོག་ལ་བོད་རྒྱ་གཉིས་ཀྱི་དཀའ་རྙོག་དང་རྒྱ་ནག་གི་འགྲོ་བ་མི་ཡི་ཐོབ་ཐང་གི་ལོ་རྒྱུས་སྐོར་གླེང་དགོས་པའི་གི་འབོད་སྐུལ་ནན་པོ་ཞུས་ཡོད་འདུག Australia ཡི་ཕྱི་སྲིད་བློན་ཆེན Penny Wong ལགས་སུ་རེ་སྐུལ་ཞུས་ཡོད་པ་རེད། ཡང་འབོད་སྐུལ་གྱི་ཞུ་ཡིག་དེ་ཡི་ནང་ད་དུང་བོད་ནང་འགྲོ་བ་མི་ཡི་ཐོབ་ཐང་གཏོར་བཤིག་གཏོང་ཐབས་སུ་བོད་ཀྱི་ཕྲུ་གུ་ཚོ་ཡི་རིག་གཞུང་གི་ངོ་བོ་མེད་པ་བཟོ་ཐབས་སུ་གཏན་འཇགས་སློབ་གྲྭ་བཙན་བཀའ་གཏོང་བ་སོགས་ཀྱི་གནད་དོན་གསལ་སྟོན་བྱས་ཡོད་པ་དང། ཡང Australia ཡི་ཆབ་སྲིད་ཚོགས་པ་ཡི་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་ཁག་ཅིག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་སྐོར་གྱི་ཡོངས་ཁྱབ་རེས་མོས་བསྐྱར་ཞིབ་ཚོགས་འདུ་ཡི་ནང་ལ་བོད་དང་བོད་པ་ཅེས་པའི་གི་ཐ་སྙད་བེད་སྤྱོད་གཏོང་དགོས་པ་ལས་གྲངས་ཉུང་མི་རིགས་འམ་ཆོས་ལུགས་གྲངས་ཉུང་ཅེས་པ་བེད་སྤྱོད་བྱེད་མི་རུང་བ Australia ཡི་ཕྱི་སྲིད་བློན་ཆེན་མཆོག་ལ་རེ་སྐུལ་ཞུས་ཡོད་པ་རེད་འདུག་ཡང་ཧང་ཀོང་རང་བཙན་ཡིན་པའི་སྐོར་གི་དངོས་བྱུང་གློག་བརྙན་ཞིག་ཐའེ་ཝན་གི་ནང་ལ་གཟིགས་འབུལ་ཞུས་ཡོད་པ་རེད་འདུག།

ཕྱིར་ཟེར་ན་དངོས་བྱུང་གློག་བརྙན་གསར་པ་དེ་གྱིས་རྒྱ་ནག་གཞུང་གིས་དེ་སྔ་ཁས་ལེན་བྱས་པའི་གི་རང་དབང་གི་ཐད་ལ་ཤུགས་རྐྱེན་ངན་པ་ཞིག་བྱུང་བཞིན་ཡོད་པའི་སྐོར་གསུངས་ཡོད་པ་བཀོད་ཡོད་པ་རེད། དངོས་བྱུང་གློག་བརྙན་ཧའེ་ཛི་ཞིན་ཧྭ་འམ་ཛི་ཞིན་མེ་ཏོག་ནག་པོ་ཞེས་པའི་གི་ནང་ཧང་ཀང་གི་ནང་ལ་རྒྱ་ནག་གཞུང་གི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་འཆར་ལག་བསྟར་དང། ཧང་ཀང་གི་དམངས་གཙོ་ཉམས་ཆག་སོང་བ།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། ས་གནས་ས་ཐོག་ནས་བཏང་ཡོང་བའི་གནས་ཚུལ་ཞིག་གི་ནང་བཞུགས་སྒར་རྡ་རམ་ས་ལར་འཕགས་བོད་གཉིས་ཀྱི་གནའ་དེང་འབྲེལ་ལམ་གྱི་འགྲེམས་སྟོན་ཞིག་བརྒྱུད་ནས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བཞིན་ཡོད་པའི་སྐོར། བློ་བཟང་དགེ་ལེགས་ལགས་ཀྱིས་བཞུགས་སྒར་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་ཉན་རོགས། བོད་ཀྱི་རྒྱལ་ཁམས་དེ་ས་བབ་ཀྱི་ཆ་ནས་རྒྱ་གར་འཕགས་ཡུལ་དང་ཁྱིམ་མཚེས་ཡིན་པ་མ་ཟད་སྔོན་གྱི་ཆོས་རྒྱལ་ལོ་པཎ་རྣམས་ཀྱི་བཀའ་དྲིན་ལ་བརྟེན་ནས་ཆོས་དང་རིག་གཞུང་ཐད་དམིགས་བསལ་གྱི་འབྲེལ་བ་དམ་ཟབ་བྱུང་ཡོད། བོད་མི་རྣམས་ཀྱིས་གནའ་སྔ་མོ་ནས་ཡུལ་འདིར་རྒྱ་གར་འཕགས་པའི་ཡུལ་ཞེས་མངོན་པར་བསྟོད་ཀྱི་ཡོད་པ་མ་ཟད་རྒྱུན་དུ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ནི་ང་ཚོའི་དགེ་རྒན་དང་ང་ཚོ་ནི་རྒྱ་གར་གྱི་དགེ་ཕྲུག་ཡིན་པ་སོགས་བླ་སློབ་ཀྱི་འབྲེལ་བ་དམིགས་བསལ་ཅན་ཞིག་ཡོད་པར་བཀའ་སྩལ་གྱི་ཡོད། དེར་བརྟེན་ཉེ་ལམ་བོད་ཀྱི་འགྲེམས་སྟོན་ཁང་གི་གོ་སྒྲིག་འོག་པར་རིས་ཀྱི་ལམ་ནས་འཕགས་བོད་གཉིས་ཀའི་གནའ་དེང་གི་འབྲེལ་ལམ་སྐོར་གྱི་འགྲེམས་སྟོན་འགོ་འཛུགས་གནང་ཡོད་པ་འདི་ནི་གཙོ་བོ་རྒྱ་གར་སྤྱི་མང་ཁྲོད་བོད་དོན་གོ་རྟོགས་དང་ཞུ་གཏུག་ལས་འགུལ་སྤེལ་རྒྱུར་དམིགས་པ་ཞིག་ཡིན་པ་འགྲེམས་སྟོན་ཁང་དེ་ཉིད་ཀྱི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཆོས་ཕྱོགས་བྱས་རིག་གཞུང་བྱས་རོ། ནི་ང་ཚོ་གི་གོམས་སྲོལ་ཧ་ལམ་ཚང་མ་ཚང་མ་གཅིག་ང་ཚོ་གཅིག།

འགྲེམས་སྟོན་འདིའི་ནང་དུས་རབས་བརྒྱད་པའི་སྐབས་སུ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་མཁན་ཆེན་ཞི་བ་འཚོ་བོད་ལ་གདན་འདྲེན་ཞུས་པའི་ལོ་རྒྱུས་ནས་འགོ་འཛུགས་ཀྱིས་བོད་དུ་ནང་ཆོས་དར་ཚུལ་སྐོར་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བཞི་ལོར་དབྱིན་ཇི Francis Younghusband གྱིས་སྣེ་ཁྲིད་པའི་དམག་མི་ལྔ་སྟོང་ལྷག་གིས་བོད་ལ་བཙན་འཛུལ་བྱས་ཚུལ་སྐོར། ཆིག་སྟོང་དགུ་བརྒྱ་བཅུ་མེད་དགུ་ལོར་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཏེ་ཕྱིར་བོད་དུ་ཕེབས་ནས་ཆིག་སྟོང་དགུ་བརྒྱ་བཅུ་གཉིས་ལོར་ཆུ་གླང་རྩ་ཚིག་ཡོངས་ཁྱབ་གསལ་བསྒྲགས་གནང་བའི་སྐོར། ཡང་ཆིག་སྟོང་དགུ་བརྒྱ་བཅུ་བཞི་ལོ་ཡི་སིམ་ལ་ཆིངས་ཡིག་སྐོར། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་རྒྱ་གར་རང་བཙན་ཐོབ་པའི་རྗེས་བོད་ནང་རྒྱ་གར་གྱི་གཞུང་ཚབ་དང་འབྲེལ་ལམ་སྐོར། དེ་བཞིན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་པའི་རྗེས་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་རྒྱ་གར་ལ་བྲོས་བྱོལ་དུ་ཕེབས་ཏེ་སྐབས་དེའི་སྲིད་བློན་ནེ་རུ་མཆོག་གིས་གང་ཉིད་མཆོག་ལ་སྣེ་ལེན་ཞུས་ནས་རྒྱ་གར་ནང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སྲུང་སྐྱོབ་སླད་རྒྱབ་སྐྱོར་གནང་བའི་ལོ་རྒྱུས་སོགས་འགྲེམས་སྟོན་གནང་འདུག། བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་བོད་ནང་གི་དངོས་ཡོད་གནས་སྟངས་དང་ལྷག་དོན་དུ་འཕགས་བོད་གཉིས་ཀྱི་གནའ་བོའི་འབྲེལ་ལམ་གྱི་ལོ་རྒྱུས་དེ་དག་རྒྱ་གར་མི་དམངས་དང་མི་རབས་གསར་པ་ཚོར་ངོ་སྤྲོད་བྱེད་རྒྱུ་ནི་བོད་དོན་འཐབ་རྩོད་དང་ཞུ་གཏུག་ལས་འགུལ་ལ་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་གསུངས་ཀྱི་འདུག།
དམིགས་བསལ་ད་ལྟ་རྒྱ་གར་འདྲ་བོ་ཡིན་ན་དམངས་གཙོ་རྒྱལ་ཁབ་ཆེ་ཤོས་ཆགས་བསྡད་ཀྱི་ཡོད་རེད། དམངས་གཙོ་རྒྱལ་ཁབ་ནང་ལོགས་ལ་མི་མང་འདི་གལ་ཆེ་ཤོས་ཆགས་བསྡད་ཀྱི་ཡོད་རེད། ཨ་ནི་མི་མང་འདི་འདྲའི་མང་པོ་ཅིག་ད་དེ་ལ་ཅིག་གི་ཁོ་རང་ཚོ་ཕེབས་བསྡད་དུས་ཨ་ནི་ཁོ་རང་ཚོ་ཕེབས་མཁན་ཧ་ལམ་ཚང་མ་འདྲ་བོ་ཅིག་གིས་བོད་དོན་སྐོར་འདྲ་ལ་ཕྲན་བུ་ཅིག་ངས་ཤེས་ཀྱི་ཡོད་རེད་བསམ་གི་འདུག།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། དེ་རིང་གི་དམིགས་བསལ་གསར་འགྱུར་ཞིག་གི་ནང་དགེ་བཤེས་ལྷག་རྡོར་ལགས་ཀྱིས་བོད་མི་ཚོ་གིས་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་གནང་ཐབས་དང་བདེ་སྐྱིད་ཀྱི་འཚོ་བ་རོལ་སྟངས་སོགས་ཀྱི་ཐད་ནས་གསུང་བཤད་གནང་ཡོད་པ་རེད་འདུག་དེ་ཡང་འདི་གའི་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལགས་ཆོས་འཕེལ་ལགས་ཀྱིས། ཉུའུ་ཡོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་ལ་གཞིགས་ན། ཧི་མ་ལ་ཡ་ཡི་དཔེ་མཛོད་ཁང་གི་གོ་སྒྲིག་གི་འོག་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས། ཟླ་བ་འདིའི་ཕྱི་ཚེས་བཅུ་དགུ་གི་ཉིན་ཉུའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་ཡི་ཚོགས་ཁང་གི་ནང་ས་གནས་ཀྱི་བོད་རིགས་རྣམས་ལ་ཕུན་ཚོགས་བདེ་སྐྱིད་ཡི་བརྗོད་གཞི་དང་འབྲེལ་ནས་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་གནང་ཐབས་དང་མཐུན་སྣང་ཡོང་ཐབས་ཀྱི་བསམ་བློ་གཏོང་ཕྱོགས་སོགས་ཀྱི་སྐོར་གསུང་བཤད་གོ་སྒྲིག་ཞུས་པ་གི་ཐོག། བོད་རིགས་སྤྱི་མཐུན་ཚོགས་པ་ཡི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་ཧི་མ་ལ་ཡ་ཡི་དཔེ་མཛོད་ཁང་གིས་དགེ་བཤེས་ལགས་ཉུའུ་ཡོག་ཏུ་གདན་འདྲེན་ཞུས་པ་ལྟར་བོད་རིགས་སྤྱི་མཐུན་ཚོགས་པ་ཡི་ཚོགས་ཁང་དུ་མི་མང་ཚོར་གསུང་བཤད་གནང་བའི་ཆེད་དུ་ཕེབས་པ་ལ་འཚམས་འདྲི་དང་ཐུགས་རྗེ་ཆེ་ཞུས་ཡོད་འདུག་དགེ་བཤེས་ལྷག་རྡོར་ལགས་ཀྱིས་ཕུན་ཚོགས་བདེ་སྐྱིད་བརྗོད་གཞི་དང་འབྲེལ་ནས་བོད་མི་ཚོ་གིས་བོད་པའི་ཆོས་དང་རིག་གཞུང་རྒྱུན་འཛིན་བྱེད་ཐབས་སྐོར་གསུངས་ཡོད་པ་རེད།

Zhe li zang du jian li san ke 这里在清朝的时候曾经是大清的附属国。 当年英国就是从这里入侵西藏， 并且和清政府签订了不平等的条约。 印度用了三十五年的时间， 最终将它并入了自己的版图。 它就是中国唯一消失了的地上邻居 —— 西金王国。 འདི་ལ་བོད་རིགས་ཀྱིས་གསར་འཛུགས་བྱས་པའི་གི་རྒྱལ་རྒྱུད་རྒྱལ་ཁབ་གསུམ་ཡོད་པ་ནི་སི་ཀིན་དང་ལ་དྭགས་དེ་བཞིན་པུ་ཀྲན་གསུམ་ཡིན་པ་རེད། ས་ཆ་འདི་ནི་ཆིན་རྒྱལ་རབས་ཀྱི་སྐབས་སུ་འདི་ནི་ཆིན་རྒྱལ་རབས་ཆེན་མོ་ཡི་ཁོངས་གཏོགས་ཀྱི་རྒྱལ་ཁབ་ཅིག་ཡིན་ཞིང། སྐབས་དེ་དུས་དབྱིན་ཇི་གིས་ས་ཆ་འདི་བརྒྱུད་ནས་བོད་ལ་བཙན་འཛུལ་བྱས་ཡོད་པ་མ་ཟད།

公署差官员当即从吉乃当场用上被， 清朝又把日结的用空地。 因为西金呢是十七世纪最来自于西藏的一群贵族所建立的王国呢， 它跟西藏就有着非常密切的关系。 直到今天呢， 西金的主要信仰之一呢也是藏传。
ཕྱིར་ཟེར་ན། སི་ཀིན་ནི་དུས་རབས་བཅུ་བདུན་པ་ཡི་སྐབས་སུ་བོད་ནས་ཡོང་བའི་གི་བོད་རིགས་སྐུ་དྲག་ཚོ་གིས་བཙུགས་པའི་གི་རྒྱལ་པོའི་རྒྱལ་ཁབ་ཅིག་ཡིན་པ་ལ་བརྟེན་ནས་སི་ཀིན་དང་བོད་བར་འབྲེལ་བ་དམ་ཟབ་ཡོད་པ་དང། ད་ལྟ་བར་ཡང་སི་ཀིན་གྱི་ཆོས་ལུགས་དེ་ད་དུང་ཡང་བོད་བརྒྱུད་ནང་བསྟན་ཡིན་པ་རེད། འོན་ཀྱང་དུས་རབས་བཅུ་དགུ་པ་ཡི་ལོ་མཇུག་སྟེ་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་ལོ་ཡི་གཡས་གཡོན་ཙམ་ཞིག་ལ། དབྱིན་ཇིའི་བཙན་རྒྱལ་སྟོབས་ཆེན་རྒྱལ་ཁབ་ཀྱིས་མངའ་ཁུལ་རྒྱ་བསྐྱེད་གཏོང་བའི་གནས་སྟངས་དེ་སི་ཀིན་གི་ནང་ལ་སླེབས་ཡོད་པ་དང། སྐབས་དེ་དུས་གཞི་རྒྱ་ཆུང་བའི་གི་དམག་འཐབ་ཆུང་ཆུང་ཁ་ཤས་ཤིག་བྱུང་བའི་གི་རྗེས་སི་ཀིན་དེ་བཞིན་དབྱིན་ཇི་ཡི་བཙན་རྒྱལ་བ་ཡི་སྲུང་སྐྱོབ་གི་འོག་གི་རྒྱལ་ཁབ་ཅིག་ཆགས་ཡོད་པ་རེད། ཡང་ང་ཚོས་སི་ཀིན་རྒྱལ་པོ་རྒྱལ་ཁབ་ཡི་ས་ཁྱོན་དང་མི་འབོར་གྱི་ཐོག་ནས་རིག་ཐུབ་པ་ཞིག་ནི། འདིའི་ས་ཁྱོན་སྤྱི་ལེ་གྲུ་བཞི་མ་བདུན་སྟོང་ལྷག་ཙམ་ཡོད་པ་དང། དུས་རབས་བཅུ་དགུ་པ་ཡི་དུས་མཇུག་ཏུ་མི་འབོར་འབུམ་གཅིག་མ་གཏོགས་མེད་པ་རེད། གནས་སྟངས་དེ་འདྲ་ཞིག་གི་ཐོག་ནས་བལྟས་པ་ཡིན་ན། ཁོ་ཚོར་དབྱིན་ཇི་བཙན་རྒྱལ་སྟོབས་ཆེན་རྒྱལ་ཁབ་དང་ཁ་གཏད་གཅོག་རྒྱུ་ཡི་ནུས་པ་གང་ཡང་མེད་པ་ཞིག་རེད། འོན་ཀྱང་དབྱིན་ཇི་གིས་བཙན་བཟུང་མ་བྱས་གོང་གི་ལོ་ངོ་ཉི་ཤུ་ལྷག་གི་ཁྲོད་དུ། ཆིན་རྒྱལ་རབས་ཀྱིས་དམག་མི་མངགས་གཏོང་བྱས་ནས་བལ་ཡུལ་དམག་ལ་ཕར་རྒོལ་བྱེད་རོགས་བྱས་མྱོང་ཡོད་པ་རེད། སྐབས་དེ་དུས་སི་ཀིན་རྒྱལ་ཁབ་དེ་བཞིན་ཆིན་རྒྱལ་རབས་ཀྱི་ཁོངས་སུ་གཏོགས་པའི་གི་རྒྱལ་ཁབ་ཅིག་ཆགས་ཡོད་པ་རེད། འབྲེལ་བ་དེ་ཡང་ལོ་ཉི་ཤུ་མ་གཏོགས་གནས་ཐུབ་མེད་ནི། དེའི་རྗེས་སུ་དབྱིན་ཇི་གིས་དམག་རྒྱག་པ་ལ་བརྟེན་ནས་མཚམས་ཆད་ཡོད་པ་རེད་ཟེར་བརྗོད་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་དེ་འུ་མཚམས་འདི་ལ་བ་རྒྱུ་ཡིན་ཡང་ལེ་ཚན་རྗེས་མ་ཡི་ནང་གཅིག་ཏུ་མཇལ་ཡོང། གོང་ཞུས་ལེ་ཚན་གི་ལྟ་བ་ནི་འདི་ག་ཡི་རླུང་འཕྲིན་ཁང་གི་ལྟ་བ་ཡིན་པ་ཆགས་ཀྱི་མེད། ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་དབུ་མ་ཨ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ། ཨ་མི་རི་ཀ་རྒྱལ་ས་ཝཱ་ཤིང་ཏུན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཁོ་ཐེངས་དེ་དེ་རིང་གི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།